གསན་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་པའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་རྡོ་རྗེ་ཚེ་བརྟན་ལགས་ལྷན་དུ་ལོ་རབས་བདུན་ཅུ་པའི་ནང་བླ་བྲང་ཁུལ་གྱི་མང་ཚོགས་དཀྱུས་མའི་འཚོ་བའི་གནས་སྟངས་ཀྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན། ད་ང་ཆུང་ཆུང་གི་ཡར་འཚར་ལོངས་བྱུང་ཡོང་གི་སྐབས་དེ་གའི་འཚོ་བ་དེ་ཧ་ལས་པའི་སྐྱོ་བོ་རེད། རྒྱ་ནག་གཞུང་གིས་ནི་རྒྱལ་ཁབ་ཀྱི་ཁྲལ་འབྲུ་གཅིག་འཁྱེར་འགྲོ་གི་འདུག། ལོ་རྗེས་མའི་སྟོན་ཁ་ཐུག་ཐུག་བར་དེ་ཨ་ནི་ག་རེ་བྱེད་དགོས་ན་དེ་འདྲ་ཕ་མ་དེ་ཚོའི་བྲང་གི་ཨང་ཀི་ད་ལྟ་བལྟས་བལྟས་ཀྱི་མང་པོ་དྲན་གི་འདུག། རྒྱ་ནག་གིས་བོད་ས་ཡོངས་རྫོགས་བཙན་བཟུང་མ་བྱས་པའི་སྔོན་ལ་བོད་ཀྱི་ས་ཆ་གང་འདྲ་ཞིག་ལ་ཡང་བཀྲེས་ལྟོགས་དང་མུ་གེ་བྱུང་མྱོང་མེད་ན་ཡང་རྒྱ་ནག་གིས་བཙན་འཛུལ་བྱུང་པའི་རྗེས་སུ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ནས་དྲུག་ཅུ་རེ་གཅིག་གི་བར་རྒྱ་ནག་གིས་ལོ་གསུམ་གྱི་མུ་གེ་ཆེན་པོ་ཟེར་བ་དེ་བྱུང་བའི་ཤུགས་རྐྱེན་གྱིས་ལོ་རབས་བདུན་ཅུ་པའི་ནང་དུ་ཡང་འཚོ་བའི་གནས་སྟངས་ཧ་ཅང་གི་སྐྱོ་བོ་ཡོད་པའི་སྐོར་ལ་རྡོ་རྗེ་ཚེ་བརྟན་ལགས་ཀྱིས་ཁོང་གི་ཕ་ཡུལ་ཨ་མདོ་བླ་བྲང་ཁུལ་གྱི་གནས་སྟངས་ཀྱི་ཐོག་ནས་དྲན་གསོ་གནང་གི་འདུག།
ད་ང་ཆུང་ཆུང་གི་ཡར་འཚར་ལོངས་བྱུང་ཡོང་གི་སྐབས་དེ་གི་འཚོ་བ་དེ། འཚོ་བ་དཔེ་སྐྱོ་བོ་རེད། འཚོ་བ་ཧ་ལས་པའི་སྐྱོ་བོ་རེད། ལོ་གཅིག་ག་ཤ་ཟ་ཡ་ཐེངས་མ་གཉིས་རག་གཉིས་རག་ན་དགའ་དགོས་ཡ་དེ་འདྲ་ཅིག་རེད། ཤ་ཟ་ཡ་ལ་གཅིག་དེ། ད་དབྱར་ཁ་གླིང་ག་འདྲ་ཅིག་བཏང་པ་ཡིན་ན་ཤ་ཏོག་ཙམ་ཅིག་ཟ་ཡ་རག་གི་རེད། དེ་ནས་ཅིག་ལོ་གསར་ལ་ཤ་ཏོག་ཙམ་ཅིག་ཟ་ཡ་རག་གི་མ་གཏོགས། ཧ་ལམ་ཅིག་ཤ་བཙོས་ཟ་ཡ་དེ་ལོ་གཅིག་གི་ནང་ཧ་ཅང་གི་དཀོན་པོ་རེད། ད་ཡིན་ན་ཁྱིམ་ཚང་ཏོག་ཙམ་ཅིག་དྲག་ག་དེ་ཚོ་ཡིན་ན་ཐུག་པའི་ནང་ཤ་གཙབ་ཡ་དེ་ཏོག་ཙམ་ཅིག་མཚམས་མཚམས་མ་ཆད་པ་མཚམས་མཚམས་ཡོད་བ་རྟག་པར་ད་ད་ཚང་མ་ཁག་པོ་རེད་དེ་འདྲ་བའི་འཚོ་བ་ཅིག་སྐྱོ་བོ་སྐྱོ་བོ་ཞེ་དྲག་རེད་ད་བླ་བྲང་ཁུལ་ལ་ཆ་བཞག་པ་ཡིན་ན་མང་ཆེ་ཅིག་ད་རོང་མ་འབྲོག་ཟེར་བ་ཅིག་ད་ཞིང་ལས་གཙོ་ཆེ་བ་ཨ་ནི་འབྲོག་ལས་ཏོག་ཙམ་ཏོག་ཙམ་ཡོད་བ་དེ་འདྲ་འདྲ་ཅིག་རེད་ད་ཡིན་ན་ང་ཚོ་ང་ཚོའི་དུས་ཚོད་དེ་དཀའ་ངལ་ཆེ་བའི་དུས་ཚོད་དེ་མ་རེད་ཟེར་གྱི་འདུག་དཀའ་ངལ་ཆེ་བའི་དུས་ཚོད་དེ་ལྔ་བཅུ་ང་བརྒྱད་ང་དགུ་དྲུག་ཅུ་ད་དེ་དུས་དཔེ་དེ། ལོ་གསུམ་གྱི་མུ་གེ་དེ་ཨ་ནི་ཆེན་པོ་དེ་འདྲ་བྱས་ཨ་ནི་མཉམ་ལས་ཚུགས། ཁྱིམ་ཚང་ནང་ནས་དཔེ་དེ་ཐ་ན་ཆུ་ཅིག་ག་བསྐོལ་མ་བཅུག་པ་བྱས་ཨ་ནི་མཉམ་ལས་དེ་ཚུགས་ནས་ཨ་ནི་མུ་གེ་ཆེན་པོ་བྱུང། དཀའ་ངལ་ཆེ་ཤོས་དེ་དེ་རེད་ཟེར་གྱི་འདུག་དེ་ནི་ང་ཚོས་མྱོང་ཡོད་པ་མ་རེད་ད་ང་ཚོ་ཡོང་དུས་ང་ཚོའི་སྐབས་དེ་ད་ཅིག་གྲོད་ཁོག་རྒྱགས་པ་ཅིག་འདུག་ཡིན་ན་ད་དཔེ་འཚོ་བ་དཔེ་སྐྱོ་བོ་རེད།
ད་དེ་ཚོ་ཚང་མ་རྒྱ་མིའི་བཙན་འཛུལ་འདི་བྱུང་པའི་རྗེས་ལ་བྱུང་བ་ཞིག་རེད་བ། ཨ་ནི་བླ་བྲང་ཁུལ་ཡ་དེ་སྔོན་ལ་ཡིན་པ་ཡིན་ན་ད་ས་ཁུལ་མང་ཆེ་བ་འབྲོག་པ་དང་ཞིང་པའི་ས་ཁུལ་ཅིག་ཡིན་དུས་ཙམ་པ་རྒྱ་ནག་གིས་བཙན་འཛུལ་མ་བྱས་གོང་ལ་ཡ། བཟའ་བཅའ་མ་འདང་བ་ཟེར་ཡག་གི་དཀའ་ངལ་དེ་འདྲ་འཕྲད་མྱོང་ཡོད་ཀྱི་མ་རེད།
དེ་དངོས་གནས་དག་དཀའ་ངལ་འདི་འདྲ་དེ་འཕྲད་མྱོང་ཧ་ལམ་ཡོད་ས་མ་རེད་གང་ཡིན་ཟེར་ན་དེ་རྒྱ་ནང་དུ་བ་དཔེ་དེ་མུ་གེ་དེ་འདྲ་ཡོང་བྱས་ད་འདི་ཚོ་དཔེ་དེ་མུ་གེ་རྒྱ་ནང་མུ་གེ་ཡོང་བྱས་བླ་བྲང་ཡོང་བྱས་གཞིས་ཆགས་ཁར་ཟེར་དེ་འདྲ་ཁྱིམ་ཚང་ཁ་ཤས་དེ་འདྲ་ཡོད་པ་རེད་ཡིན་ན་ད་ང་ཚོ་དུས་ཚོད་དེ་པ་ཡིན་ན་ང་ཡོད་པའི་སྐབས་དེ་ཡིན་ན་བླ་བྲང་གི་ཞིང་ལས་ཞིང་ཞིང་ལས་ཀྱི་ཐོན་སྐྱེད་ཡིན་ན་རེད་འབྲོག་ལས་ཀྱི་ཐོན་སྐྱེད་ཡིན་ན་དེ་ཐོན་སྐྱེད་མེད་པ་ར་དེ་འདྲ་རེད་མི་འདུག་ད་ངས་ང་ཚོའི་གྲོང་པ་དེ་ཆ་བཞག་བྱས་ངས་ཅིག་བཤད་པ་ཡིན་ན་ལོ་གཅིག་གི་སྟོན་ཐོག་དེ་བསྡུས་ཚར་བའི་རྗེས་ལ། ལོ་གཅིག་གི་ཚང་མས་ནི་ད་དེ་དུས་ཁྱིམ་ཚང་སོ་སོ་ཡང་མ་རེད་མཉམ་ལས་རེད། མཉམ་ལས་ཀྱི་ལོ་རྗེས་མ་ནི། ཞིང་ཁ་བཏབ་ཡག་གི་ས་བོན་དེ་ལོགས་སུ་ཅིག་འདོན་གྱི་རེད། ད་དེ་ནི་རྒྱ་ནག་གཞུང་གི་ནི། རྒྱལ་ཁབ་ཀྱི་ཁྲལ་ནི་འབྲུ་ཅིག་ཁྱེར་འགྲོ་གི་འདུག།

དེ་ནས་དམག་འཁྲུག་གི་སྟེང་ཚང་མ་ཡང་ན་རྒྱ་ནག་གཞུང་གི་གཅིག་ཁྱེར་ཚར་བའི་རྗེས་ལ་ད་ག་ཚོད་ལྷག་ཡོང་ན་ད་དེ་གྲོང་པའི་མི་ཚང་མ་ཡང་ན་བགོ་བཤའ་རྒྱག་དགོས། བགོ་བཤའ་རྒྱག་པ་ཡིན་ན་ད་ངལ་རྩོལ་བ་ཧྲིལ་བོ་ཟེར་དུས་ད་དངོས་གནས་ངལ་རྩོལ་བ་རྒྱུགས་ཐུབ་མཁན་ད་ལོ་ཆུང་ཆུང་དང་རྒན་རྒོན་བརྩི་གི་ཡོད་མ་རེད། ལར་ངལ་རྩོལ་བ་ཧྲིལ་བོ་གཅིག་ཡང་ན་ལོ་གཅིག་ཡང་ན་ཕིང་ཅུན་ཁོའུ་ལེང་རྒྱ་མ་སུམ་བརྒྱ་དྲུག་ཅུ་ད་མི་རེ་རེ་ཆ་སྙོམས་གི་ནི་ཟས་སྐལ་དེ་རྒྱ་མ་སུམ་བརྒྱ་དྲུག་ཅུ་སྟེར་འདུག། ད་རྒན་རྒོན་དང་ཨ་ནེ་ལོ་ཆུང་བ་དེ་ཚོ་ནི་ངལ་རྩོལ་བ་ཕྱེད་ཀ་བརྩིས་ནས་ནི་དེ་གི་ཕྱེད་ཀ་མ་གཏོགས་མི་འདུག་དེ་ས་གནས་ཀྱི་དཔེ་དེ་ཐོན་སྐྱེད་མེད་པ་དེ་འདྲ་རེད་མི་འདུག་འབྲོག་ལས་ཀྱི་ཐོན་སྐྱེད་འདུག་ཨ་ནེ་དཔེ་དེ་ནི་ཞིང་པའི་ཐོན་སྐྱེད་འདུག་ཡིན་ན་དེ་ཚོ་དཔེ་དེ་གཞུང་གི་ཁྱེར་ནས་ནི་མི་མང་ཚོ་དཀའ་ངལ་དེ་འདྲ་འདུག་ད་མི་ཚང་མས་ནི་ད་ད་ལོ་གི་དེ་སྟོན་འབྲུ་འདི་གི་ལོ་རྗེས་མའི་ནི་ཞིང་ཁ་བཏབ་ཡག་བར་དུ་ནི་ཅིག་དེ་ཁ་ཐོན་ན་ད་དགའ་དགོས་ས་རེད་ཟེར་མི་ཚང་མས་དེ་འདྲ་ཟེར་གི་ཡོད་ངས་ད་ལྟ་དྲན་གི་འདུག་མི་ཚང་མས་ད་ང་ཚོས་ད་ཞིང་ཁ་བཏབ་བཏབ་ཡག་བར་དུ་འདང་ས་མ་རེད་ཟ་ཡ་རག་ས་མ་རེད་ད་ག་རེ་བྱེད་དགོས་ན་ལོ་རྗེས་མའི་སྟོན་ད་ཁ་ཐུག་ཐུག་བར་དུ་ནི་ག་རེ་བྱེད་དགོས་ན་དེ་འདྲ་དཔེ་དེ་དཀའ་ངལ་མི་ཕ་མ་དེ་ཚོ་དྲན་གི་ཡོད་ངས་ད་ལྟ་དཔེ་དེ་མང་པོ་དྲན་གི་འདུག། སྐབས་དེ་དུས་ཀྱི་དཀའ་ངལ་དེ་ཚོ། ག་རེ་ཟེར་དགོས་རེད་ད་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ལས་འགུལ་དེ་ཚོ་དང། ཨ་ནི་ཁོང་ཚོའི་དགོས་མཁོ་སྒྲུབ་ཡག་གི་ཆེད་དུ་ཡང། བཙན་གནོན་གྱི་རྐྱེན་པས་བྱུང་བ་ཞིག་ཆགས་ཀྱི་འདུག་བྱས་ཙང། སྐབས་དེ་དུས་བླ་བྲང་ཁུལ་གྱི་འཚོ་བའི་ཐོག་གི་དཀའ་ངལ་གནས་ཚུལ་དེ་ཚོ། ག་རེ་ཟེར་དགོས་རེད་མི་ཚང་མ་གཅིག་པ་རེད་ཡང་མིན་ན་རྒྱ་ནག་གཞུང་གི་ལས་བྱེད་པ་དང་ཡང་དམར་ཤོག་ཚོགས་པའི་ཚོགས་མི་ཏང་ཡོན་ཟིག་དང་དེ་ཚོ་ཡིན་པ་ཚོ་དང་མང་ཚོགས་དཀྱུས་མའི་བར་ལ་ཡང། ཁྱད་པར་ཡོད་ན།
ཨོ་ད་དེ་འདྲ་འདྲ་འདྲ་མཉམ་རྩ་བ་ཉིད་ནས་མ་རེད་ད་དེ་ཁྱད་པར་ཆེན་པོ་ཡོད་རེད། དཔེར་ན་ད་ཞིང་པ་ར་མི་དམངས་དཀྱུས་མ་གཅིག་ཡིན་པ་ན་ད་ང་ཚོ་ཇ་འཐུང་ཡག་ལོ་གི་ཇ་གཅིག་ཉོ་དགོས་ན་དེ། ཀུའུ་ཝོ་ཀྲེང་ཟེར་ད་དེ་འདྲ་གཅིག་འདུག་ད་ངས་དེ་འདྲ་ད་གི་ཡོད་མེད་མི་ཤེས་ཀུའུ་ཝོ་ཀྲེང་ཟེར་ཡི་གེ་གཅིག་འདུག་ད་བླ་བྲང་དང་བ་ནི་དེ་ཇ་ཡིག་ཇ་ཡིག་ཟེར་གི་རེད་ཇ་ཉོ་བའི་ཡིག་ཆ་དེ་ཟེར་དེ་འདྲ་གཅིག་མེད་པ་ཇ་དེ་ཉོ་ཐུབ་གི་མི་འདུག་དེ་ནས། ཞིང་པ་ཀ་ར་ནག་པོ་དེ་ལོ་རེ་རེ་ནས་ཞིང་པ་དེ་ཚོ་སྲང་བརྒྱད་དེ་འདྲ་གཅིག་བཙོང་གི་འདུག་དེ་མ་གཏོགས་ད་ག་གེ་བཙོང་གི་མི་འདུག་ད་ལས་བྱེད་པ་ཅིག་ཡིན་པ་ཡིན་ན་ཟླ་རེ་གི་ཕོགས་ཅིག་ཡོད་པ་རེད་ཟླ་རེ་གི་ཕོགས་གི་ཐོག་ཨ་ནི་ཁོ་རང་ཚོ་ད་ཀྱི་ཤ་ཡི་ཏེ་ཤ་ཡིན་ན་ར་བེད་དུ་བཙོང་ཡ་འདུག་མར་ཡིན་ན་ར་ཁོང་ཚོ་བེད་དུ་ལས་བྱེད་པ་ཉོ་ཡ་འདུག་ཐ་མ་ཡི་ག་ཡིན་ན་ར་ཉོ་ཡ་འདུག་ཨ་ནི

དེ་ཚོ་ཁོང་ཚོ་དཔེ་མི་སྲིད་པའི་མཐུན་རྐྱེན་དེ་ཡག་པོ་འདུག་ལས་བྱེད་པ་ནི་ཏང་ཡོན་འདྲ་དེ་འདྲ་ཡིན་ན་ད་ཧ་ལས་པའི་ཡག་པོ་འདུག། མང་ཚོགས་ཀྱི་འཚོ་བའི་ནང་ལོགས་ལ་ཡང་ང་ཚོ་བོད་པ་ཚང་མ་ཆོས་དད་ཧ་ཅང་གི་ཆེན་པོ་ཡིན་དུས་ཙམ་པ་བླ་བྲང་བཀྲ་ཤིས་འཁྱིལ་དགོན་པ་འདི་ད་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད་པ་ཨ་ནི་ཨེ་ཁྱེད་རང་ཆུང་དུས་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་གནས་སྟངས་འདི་ག་འདྲ་ཞིག་མཐོང་གི་ཡོད་ན།

ཉི་ཤུ་སུམ་ཅུ་ཅིག་འདུག་གྲྭ་པ་དེ་ཚོ་མང་ཆེ་ཨ་ནི་ཕག་པ་འཚོ་མཁན་དང་ཨ་ནི་ཁང་པ་སྲུང་མཁན་ར་དེ་འདྲ་རྐྱང་རྐྱང་ལས་བཞག་བླ་བྲང་དགོན་པའི་ནང་ན་ཨ་ནི་ཀྱེ་རྡོར་གྲྭ་ཚང་ནི་ཨ་ནི་བཤས་ར་བསྒྱུར་བྱས་ཨ་ནི་ལུག་དང་ཨ་ནི་གཡག་ར་དེ་འདྲ་ལོ་མང་པོ་ཨ་ནི་བཤས་ར་བསྒྱུར་བྱས་དེ་འདྲ་རེད་དེ་ནས་དགོན་པའི་ནང་ན་ལུང་ཆི་ཁྲང་ཟེར་ད་ཞིང་ལས་ཀྱི་འཕྲུལ་ཆས་བཟོ་ས་དེ་འདྲ་གི་བཟོ་གྲྭ་བཙུགས་བཞག།

ལས་ཁུངས་དེ་དགོན་པའི་ནང་ན་ཚུགས་བྱས་ནས། དགོན་པ་གི་སྒོ་ཚང་མ་ཤོག་གུ་དཀར་པོ་དེ་འདྲ་རྒྱབ་ཐེལ་ཚེ་རྒྱབ་པའི་དེ་ཨ་ནི་སྡོམ་ཐག་ར་དེ་འདྲ་དེ་སྒོ་བར་དུ་འདྲ་ནག་ཐིབ་པའི་མ་གཏོགས་ག་གེ་དེ་མཐོང་ཡ་མ་ཡ་ངས་མཐོང་བའི་བླ་བྲང་བཀྲ་ཤིས་འཁྱིལ་ནི་དེ་ངས་ཐོག་མ་མཐོང་བའི་བླ་བྲང་བཀྲ་ཤིས་འཁྱིལ་ནི་དེ་འདྲ་འདྲ་ཅིག་རེད། ཕྱིས་སུ་རྒྱ་ནག་གཞུང་གི་སྲིད་བྱུས་ལ་ཡང་ཏོག་ཙ་ཕྲན་བུ་གུ་ཡངས་དུ་ཕྱིན་པའི་རྗེས་ལ་ཡང། བོད་ནང་ལོགས་ལ་དགོན་པ་མང་པོ་ཞིག་ད་ག་རེ་ཟེར་ར་མི་མང་ཚོས་སོ་སོ་རང་ངོས་ནས་ཞིག་གསོ་བྱས་ཡོད་རེད། ཁྱེད་རང་ཡིན་པ་ཡིན་ན་ཉིས་སྟོང་བདུན་ལོར་ལ་ཡང། ཕར་ཕ་ཡུལ་ལ་འགྲོ་ཡག་གི་གོ་སྐབས་ཤིག་བྱུང་སོང། ཨ་ནི་དེ་དུས་དེའི་སྔོན་ལ་མཐོང་བའི་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་གནས་སྟངས་ལ་ཡང། འགྱུར་ལྡོག་ག་འདྲ་བྱུང་ཡོད་ན། འགྱུར་ལྡོག་ད་ཆེན་པོ་ཞེ་དྲག་བྱུང་བཞག་ད་དགོན་པའི་ནང་ན་ཡོད་པའི་དེ་ད་ང་ད་ཅིག་ངས་གོང་དུ་བཤད་པའི་ད་དེ་བཤས་ར་ད་ད་ད་ཅིག་ཕི་ཀེ་ཁྲང་ཀོ་ལྤགས་བཟོ་ས་གི་ཕི་ཀེ་ཁྲང་དང་ལུང་ཆི་ཁྲང་དང་དེ་ཚོ་ཚང་མ་ཕོར་ཚར་གཅིག་ཀྱང་མི་འདུག་དགོན་པ་གི་ས་ཆ་དེ་ནི་དགོན་པ་རང་གཅིག་ཐོབ་འདུག་ཨ་ནི་དགོན་པ་གི་སྔོན་མ་དེ་ད་ཞིག་ཚར་བའི་གྱང་རོ་ཚང་མའི་ནང་ལ་སླར་ཡང་པའི་དེ་ད་ལྷ་ཁང་བཞེངས་དགོས་ས་དེ་བཞེངས་ད་ཕྱི་ལོགས་གི་འཛུགས་སྐྲུན་དེ་ནི་ཆ་ཚང་གཅིག་འདུག་ད་སྔོན་མ་ནང་བཞིན་གི་གྲྭ་པ་གི་དེ་ཁ་གྲངས་དེ་ནི་མི་འདུག་བླ་བྲང་དགོན་པའི་ནང་ད་ང་ཉིས་སྟོང་བདུན་ལོ་ད་ཐེངས་དང་པོ་ཨ་རི་ནས་ད་ཕ་ཡུལ་གཅིག་འགྲོ་དུས་ལོ་ཉི་ཤུ་རྩ་གཉིས་ཀྱི་རྗེས་ལ་གཅིག་འགྲོ་དུས་ནི་གྲྭ་པ་སྟོང་ཕྲག་གཅིག་གཅིག་དགུ་བརྒྱ་སྟོང་ཕྲག་གཅིག་དེ་འདྲ་འདྲ་གཅིག་མ་གཏོགས་ཡོད་མ་རེད་ཟེར་གྱི་འདུག་དེ་གཅིག་དུས་དཔེ་དེ་ལྷག་པ་སློབ་གཉེར་གྲྭ་དེ་རྩ་བ་ཉིད་ནས་མི་འདུག་ཡིན་ན་ད་དགོན་པ་ར་དེ་ཚོ་གཅིག་སྔོན་མ་ནང་བཞིན་གྱི་ད་ཁང་པ་མང་པོ་གཅིག་རྒྱབ་བཞག་ཡིན་ན་ད་ད་ལྟ་ཡིན་ན་ཡང་བས་ད་ད་དགོན་པའི་ཤུལ་ན་བས་ད་རྩྭ་སྐྱེས་ནས་ད་ད་ཡོད་དེ་བླ་བྲང་ཡིག་ཚང་རེད་ཞག་བླ་བྲང་ཡིག་ཚང་དེ་ག་རེ་བྱས་ནས་ད་ལྟ་བས་ད་ཤུལ་ཡ་རྩྭ་སྐྱེས་ནས་ཞག་རེད་འཛུགས་སྐྲུན་མ་ཞིག་གསོ་མ་བྱས་རེད་ཟེར་ན་བླ་བྲང་ཡིག་ཚང་དེ་སྔོན་མ་ད་བླ་བྲང་གི་ཆོས་སྲིད་གཉིས་ཀྱི་བས་ད་དབང་ཅན་ཟེར་བའི་ལས་ཁུངས་བཙུགས་སོང་ད་ཅི་དེ་འདྲ་གི་བླ་བྲང་ཡིག་ཚང་རེད་ད་ཆོས་སྲིད་གཉིས་ཀྱི་ས་གནས་གི་བས་ད་དབང་ཅན་ཟེར་བའི་ལས་ཁུངས་དེ་བླ་བྲང་ཡིག་ཚང་སོང་ཙང་ད

རེད་རེད་ད་དེ་ཚོ་ཆབ་སྲིད་དང་འབྲེལ་བ་ཆེན་པོ་ཡོད་སྲིད་ཀྱི་རེད། ཨ་ནི། ཕྱིས་སུ་ད་ཕ་ཡུལ་ལ་སླེབས་དུས་ཙམ་པ། མང་ཚོགས་དཀྱུས་མའི་འཚོ་བའི་གནས་སྟངས་ལ་ཆ་བཞག་པ་ཡིན་ན་འགྱུར་བ་ག་ཚོད་ཟིག་ཕྱིན་ཡོད་ཨང། མང་ཚོགས་ཀྱི་ཟ་ཟ་ཡག་འཐུང་ཡག་ཡིན་ན་རེད་གྱོན་གོས་ཡིན་ན་རེད་གཅིག་ད་ཁྱིམ་ཚང་གི་འགྲོ་གྲོན་གཏོང་ཡག་དངུལ་སྒོར་ཡིན་ན་རེད་བསྡད་ས་ཁང་པ་ཡིན་ན་ཡར་རྒྱས་ཞེ་དྲག་ཕྱིན་འདུག་དེ་དོན་ངོ་མ་རེད་ང་ཚོ་ལབ་དགོས་ཀྱི་རེད། ཡིན་ན་གཅིག་བོད་པ་ཚོས་བསམ་བློའི་ནང་ན་གཅིག

ངོས་ནས་ཁོང་ཚོ་དེ་ཡིད་ཆེས་དེ་འཚོ་བ་དེ་བལྟས་ཚེ་ཡག་པོ་ཡོད་བས་ན་ང་འགྲོ་བའི་སྐབས་དེ་ཁོང་ཚོ་རྩ་བ་ཉིད་ནས་དེ་ཡིད་ཆེས་དེ་མི་འདུག། དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ་ལས་རིམ་རྗེས་མར་མཇལ་ཡོང།